དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་དྲུག་པའི་ཚེས་དགུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་བདུན་པའི་ཚེས་ཉེར་བདུན་རེས་གཟའ་ཕུར་བུ་རེད། ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་ཀྱི་ཡིན། དེ་ནས་མདོ་སྨད་མཚོ་ལྷོ་ཁུལ་གསེར་ཆེན་རྫོང་མཚོ་སྔོན་པོའི་འགྲམ་དུ་བོད་མི་ཁག་ཅིག་གིས་རྟ་སྐྱོན་རོལ་རྩེད་བྱ་འགུལ་དང་ཚོང་རྫས་ཙག་ཙིག་རེ་བཙོང་བར།

སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ལ་དྭགས་ཡུལ་མི་རྣམས་ལ་བོད་ཡིག་ངེས་པར་དུ་སློབ་སྦྱོང་གནང་དགོས་པའི་གལ་ཆེའི་རང་བཞིན་སོགས་བཀའ་སློབ་སྩལ་གནང་མཛད་འདུག་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ལ་དྭགས་ས་གནས་སུ་དུས་ནམ་ཞིག་ཞབས་སོར་འཁོད་ཚེ་ས་གནས་སུ་གནས་སྡོད་ཀྱི་བོད་མི་རྣམས་ལ་ལོགས་སུ་བཀའ་སློབ་སྩལ་སྲོལ་ཡོད་པ་བཞིན། ད་རེས་ཟླ་བདུན་པའི་ཚེས་ཉི་ཤུ་རྩ་དྲུག་ཉིན ྋགོང་ས་མཆོག་ལ་དྭགས་བོད་ཁྱིམ་གཡུ་ལོ་བཀོད་ལ་ཞབས་སོར་འཁོད་སྐབས་བོད་མི་རྣམས་ལ་བཀའ་སློབ་སྩལ་བའི་ནང་དུ། དེང་སང་འཛམ་གླིང་ནང་ནང་ཆོས་འགྲེལ་བཤད་དེ་བོད་ཡིག་བརྒྱུད་རྒྱག་ཐུབ་ཀྱི་ཡོད་དུས

ཡང་གོང་ས་མཆོག་གིས་ནང་ཆོས་དང་འབྲེལ་ལ་བཀའ་སློབ་སྩལ་བའི་སྐབས་སུ་བོད་ཀྱི་ནང་ཆོས་ལ་ཡིད་ཆེས་ཙམ་མ་ཡིན་པར་རིགས་པས་དཔྱད་ནས་ངེས་པ་རྙེད་ཐུབ་ཀྱི་ཡོད་སྐོར་དང་ནུབ་ཕྱོགས་པའི་ཚན་རིག་པ་ཚོས་ཀྱང་དེར་ཐུགས་སྣང་ཆེན་པོ་གནང་གི་ཡོད་ཅེས་བཀའ་སྩལ་ཡོད་གི། དེ་རིང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་བོད་ཁྱིམ་གཡུ་ལོ་བཀོད་དུ་ཞབས་སོར་འཁོད་སྐབས་སྐུའི་བླ་གཟའའམ་ལྷག་དཀར་ཡང་འཁེལ་གྱི་ཡོད་པས་བསོད་ནམས་གླིང་བོད་མི་གཞིས་སྤྱི་ལས་ཁུངས་ཀྱི་འགན་འཁུར་འོག་ཉིན་གང་ལྷག་དཀར་ཡང་སྲུང་བརྩི་ཞུས་གནང་ཡོད་པ་རེད།

ཚོང་རྫས་ཙག་ཙིག་རེ་བཙོངས་ནས་འཚོ་བའི་ཁ་གསབ་འཚོལ་སྐབས་སུ་ས་གནས་ཉེན་རྟོག་པས་དེ་ནི་ཁྲིམས་འགལ་ཡིན་ཚུལ་གྱིས་བོད་མི་ཁ་ཤས་འཛིན་བཟུང་བཀག་ཉར་བྱས་ཡོད་པ་སོགས་ཀྱི་ཐད་ལ་ལྕགས་མོ་མཚོས་འབྲེལ་ཡོད་མི་སྣར་བཅར་འདྲི་དང་གནད་དོན་དབྱེ་ཞིབ་བྱས་པར་གསན་རོགས་གནང།
དེང་སྐབས་ནི་མདོ་སྨད་མཚོ་སྔོན་པོའི་འགྲམ་དུ་ཡུལ་སྐོར་སྤྲོ་འཆམ་པ་མང་བའི་དབྱར་སྐྱིད་དུས་ཚིགས་ལ་ཁེལ་ཡོད་ཕྱིར་གསེར་ཆེན་རྫོང་ཅང་ཤེས་ཁུག་གྲོང་རྡལ་མོག་རུ་སྡེ་བའི་བོད་མི་ཁ་ཤས་ཀྱིས་མི་མང་འདུ་འཛོམས་ཀྱི་དུས་སྐབས་འདི་དང་བསྟུན་ནས་ཚོང་རྫས་ཙག་ཙིག་རེ་བཙོངས་ཏེ་འཚོ་བའི་ཁ་སྣོན་རེ་འཚོལ་སྐབས་ས་གནས་ཉེན་རྟོག་པས་དེ་ནི་ཁྲིམས་འགལ་ཡིན་ཚུལ་གྱིས་ན་གཞོན་ཞིག་གི་རླངས་འཁོར་ནང་ཚོང་རྫས་བཞག་པ་གཞུང་བཞེས་གཏོང་རྩིས་བྱེད་སྐབས། ས་གནས་ཡུལ་མི་དང་ཉེན་རྟོག་པའི་བར་ཁ་རྩོད་ཤོར་བའི་སྐོར་གྱི་བརྙན་ཐུང་ཞིག་སྤྱི་ཚོགས་དྲ་ལམ་ཁག་ཏུ་ཁྱབ་ཡོད་པ་དང། རྒྱ་ཡིག་ནང་གསེར་ཆེན་སྤྱི་བདེ་ཞེས་བྲིས་པའི་ཉེན་རྟོག་པ་ཁ་ཤས་དང་རླངས་འཁོར་མདུན་དུ་རང་གི་དངོས་རྫས་གཞུང་བཞེས་གཏོང་རྩིས་བཀག་འགོག་བྱེད་མཁན་བོད་མི་ན་གཞོན་ཞིག་དང་མཐའ་འཁོར་དུ་མང་ཚོགས་མང་བས་རུབ་ནས་ཡོད་པའི་བརྙན་ཐུང་ནང་དུ།

ས་གནས་མང་ཚོགས་ཀྱིས་དངུལ་སྐར་མ་གང་ཡང་བཙལ་ཆོག་གི་མེད་པ་ཅི་རེད་གཞན་པ་ནས་ཡོང་བའི་མི་ཚོས་ཚོང་གཉེར་བྱེད་ཆོག་ལ་ཁྱོད་ཚོས་གཞུང་གི་ཚོང་ལས་ཁང་ནས་ཚོང་གཉེར་བྱས་ཆོག་ན་ང་ཚོ་ས་གནས་ཀྱི་མང་ཚོགས་ཀྱིས་སོ་སོའི་ཁ་གསོ་ཐབས་ཀྱི་དངུལ་གང་ཡང་བཙལ་མི་ཆོག་པ་དེ་ཅི་ཡིན་ནམ་ཞེས་སྡུག་སྐད་འདོན་གྱི་འདུག་ཡང་བརྙན་ཐུང་དེའི་ནང་བོད་མི་ཉེན་རྟོག་པ་ཞིག་གིས་བཙན་སྐུལ་བྱས་དུས་བོད་མི་ཞིག་གིས་སོ་སོའི་མི་རིགས་ལ་རྫིག་རྫིག་བྱེད་པ་ལས་གཞན་ལ་གང་ཡང་ལབ་ཐུབ་གི་མ་རེད་ཅེས་གསུངས་བྱུང། གང་ལྟར་ཕན་ཚུན་བར་དུས་ཡུན་གང་འཚམ་ལ་ཁ་རྩོད་བྱུང་བའི་རྗེས་སུ་དང་ཐོག་རླངས་འཁོར་ཐོག་མགོ་རྡུང་མཁན་ན་གཞོན་དེ་དང་གཞན་བྱིས་པ་ཞིག་པང་ལ་བཟུང་བའི་ན་གཞོན་ཞིག་ཉེན་རྟོག་པས་རླངས་འཁོར་དུ་བཅུག་ནས་འགྲོ་གྲབས་དུས་སུ།

དེ་བཞིན་གསེར་ཆེན་རྫོང་སྤྱི་བདེ་ལས་ཁུངས་ཀྱིས་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གསུམ་ཉིན་གསལ་བསྒྲགས་ཤིག་སྤེལ་ཏེ་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་ཉིན་གསེར་ཆེན་རྫོང་ཅང་ཤེས་ཁུག་གྲོང་རྡལ་སྲིད་གཞུང་དང་གསེར་ཆེན་རྫོང་ཕྱོགས་བསྡུས་ཁྲིམས་འཛིན་སྡེ་ཁག་སོགས་མཉམ་འབྲེལ་ཐོག་ཅང་ཤེས་ཁུག་རྨོག་རུ་སྡེ་བའི་མཐའ་འཁོར་དུ་ཡུལ་སྐོར་སྤྲོ་འཆམ་གྱི་སྣང་ཚུལ་མི་ལེགས་པར་རྡུང་རྡེག་དུས་སུ་རྨོག་རུ་སྡེ་བའི་སྡེ་མི་རྣམ་ག་གེ་མོ་སོགས་ནས་ཁྲིམས་འགལ་གྱིས་རྟ་ཞོན་རོལ་རྩེད་བྱ་འགུལ་སྤེལ་ནས་ཡུལ་སྐོར་སྤྲོ་འཆམ་པའི་ལག་ནས་སྒོར་མོ་བླངས་ཏེ་ཡུལ་སྐོར་སྤྲོ་འཆམ་ལས་རིགས་ཐད་གནོད་སྐྱོན་བཟོས་ཚུལ་སོགས་བཀོད་དེ་བོད་མི་དེ་དག་གིས་ཁྲིམས་མ་བརྩིས་བར་རང་སྲོག་གཅོད་པ་སོགས་ཀྱི་ལམ་ནས་ཉེན་རྟོག་པར་འཇིགས་སྐུལ་བྱས་ཚུལ་དང་དེ་བཞིན་བརྙན་ཐུང་དེ་དག་སྐད་འཕྲིན་སོགས་སུ་སྤེལ་ཏེ་སྤྱི་ཚོགས་ཐོག་ཤུགས་རྐྱེན་ངན་པ་བཞག་ཚུལ་གྱིས་བོད་མི་ཁ་ཤས་བཀག་ཉར་དང་ཁ་ཤས་ལ་དངུལ་གྱི་ཆད་པ་བཅད་ཡོད་པ་སོགས་བཀོད་འདུག་ད་ལྟ་ཨ་རིའི་ནང་གནས་སྡོད་བོད་མི་མང་སྤྱི་འཐུས་ཟུར་པ་རྨོག་རུ་བསྟན་པ་ལགས་ནས། ཁོང་གི་ཕ་ཡུལ་དུ་གནས་ཚུལ་འདི་རིགས་བྱུང་བ་ཐེངས་དང་པོ་མིན་ཞིང་སྤྱིར་བཏང་ས་གནས་མང་ཚོགས་ཀྱིས་རང་གི་ཁ་གསོ་ཐབས་ཆེད་མི་མང་འཛོམས་ས་ནས་དངུལ་ཏོག་ཙམ་བཙལ་བ་དེས་བདེ་འཇགས་ལ་གནོད་གི་མེད་ལ་ཁོར་ཡུག་ལ་ཡང་གནོད་ཚབས་གང་ཡང་མེད། ཡིན་ན་ཡང་གཞུང་གིས་སྔོན་ལ་བརྡ་གང་ཡང་མ་བརྒྱབ་པར་མང་ཚོགས་ལ་བཙན་པོ་དབང་ཡོད་བྱེད་པ་གསུངས་བྱུང།

ཁོ་རང་སྒེར་ལ་ནི་སྐར་ཚང་འཚོ་བའི་དཀའ་ངལ་གྱི་ཐོག་ལ་ཅིག་ཕན་གྱི་ཡོད་རེད་དེ་ནས་ཡང་དེ་དམིགས་བསལ་གྱི་ཏན་ཏན་གྱི་སྤྱི་ཚོགས་ལ་གནོད་ཀྱི་ཡོད་མ་རེད་ཁོར་ཡུག་ལ་གནོད་ཀྱི་ཡོད་མ་རེད་ཨུ་ཡོན་ལ་དཀྲོག་གི་ཡོད་མ་རེད་གང་ལ་ཡང་གནོད་ཀྱི་ཡོད་མ་རེད་དེ་ནས་ཡང་གཅིག་ནི་རྦད་དེ་དམ་བསྒྲགས་ཤུགས་ཆེན་པོ་བྱེད་ཡ་གཅིག་བྱས་གཉིས་ནི་གལ་སྲིད་ཉེན་རྟོག་པ་གྱི་ཕྱོགས་ནས་ཡང་གལ་སྲིད་དུ་ཆོག་གི་མེད་ཡ་ཡིན་ན་སྔོན་ལ་མི་མང་ལ་གསལ་བསྒྲགས་བཏང་བྱས་བྱས་ནས་གི་ད་ལྟ་རྒྱུག་ས་ཡིན་ན་རེད་མི་མང་འཛོམས་ས་དེ་འདྲས་ལ་ཚོང་ལས་ཙག་ཙིག་རིགས་ཙག་ཙིག་རྩ་བ་ཉིད་ནས་གཉེར་ཆོག་གི་མ་རེད་ཟེར་བྱས་བྱས་ནས་གི། སྔོན་ལ་གསལ་བསྒྲགས་དེ་འདྲའི་འགྲོ་ཡོད་ན་ཡང་གནས་ཚུལ་གཅིག་རེད་དེ་འདྲའི་འགྲོ་མེད་པའི་གི་ཐོག་ནས་ཐད་ཀར་གི་ཡོང་བྱེད་བྱས་ནས་ཆོག་གི་མ་རེད་ཟེར་ཡ་དང་གཅིག་བྱས་དེ་ནས་ཆོག་གི་མ་རེད་ཟེར་ཡ་གཅིག་པོ་མ་རེད་དེ་ནས་དབང་ཡོད་བྱས་བྱས་བྱས་ནས་གི་རྦད་དེ་ཅ་ལག་ལག་གི་འཕྲོག་གི་ཡིན་ཟེར་བྱས་རེད་གང་ལ་ཁོ་རང་བཞིན་གི་ད་ནམ་མི་མང་ལ་བརྡབ་གསིག་ཆེན་པོ་གཅིག་ཆགས་གི་ཡོད་རེད། དེ་བཞིན་བོད་གནས་ཉམས་ཞིབ་ཁང་གི་ཉམས་ཞིབ་པ་པདྨ་རྒྱལ་ལགས་ནས་ཀྱང་ཉེ་ཆར་བྱུང་བའི་གནས་ཚུལ་འདི་ནི

དེ་མིན་བོད་རྒྱའི་གནད་དོན་དབྱེ་ཞིབ་པ་དང་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ནས་གོང་ཞུས་བརྙན་ཐུང་དེ་ཕྱི་ལ་ཤོར་བའི་རྗེས་སུ་ས་གནས་ཉེན་རྟོག་ཕྱོགས་ནས་གསལ་བསྒྲགས་སྤེལ་ཏེ་མི་དམངས་ལ་ཉེན་སྐུལ་དང་སྤྱིར་བཏང་བོད་ཀྱི་ས་ཁུལ་ཡག་ཤོས་དེ་ཚོ་ས་གནས་གཞུང་དང་རྒྱ་ནག་ནང་ཁུལ་གྱི་ཚོང་བ་སོགས་མཉམ་འབྲེལ་གྱིས་ཚོང་ལས་གཉེར་ནས་ས་གནས་རང་གི་མང་ཚོགས་ཀྱི་ཉིན་རེའི་འཚོ་བར་ཡང་དཀའ་ངལ་འཕྲད་བཞིན་པ་རྒྱུན་ལྡན་གྱི་གནས་ཚུལ་ཞིག་ཏུ་གྱུར་ཡོད་པ་གསུངས་བྱུང། བོད་ནང་གི་རྒྱུས་ཡོད་མི་སྣས་བརྗོད་ན་འདས་པའི་ལོ་ཤས་ནས་བཟུང་མཚོ་སྔོན་པོའི་བྱང་རྒྱུད་དང་ལྷོ་རྒྱུད་དུ་ཆགས་པའི་ས་གནས་མང་ཚོགས་ནས་ཡུལ་སྐོར་སྤྲོ་འཆམ་ལས་རིགས་གང་ཡང་གཉེར་མི་ཆོག་པར་ལྗོངས་རྒྱུ་ལྟ་སྐོར་ས་ཚིགས་དང་ཚོང་ལས་རིགས་ཚང་མ་གཞུང་དང་ཚོང་བ་ཆེན་པོ་ཚོས་མཉམ་འབྲེལ་གྱིས་བདག་བཟུང་བྱས་ཡོད་འདུག། གསང་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ན་བྱོན་ནས་མུ་མཐུད་ནས་གསན་རྒྱུ་བྱ་ཅིག། རྒྱ་ནག་གཞུང་གིས་རྒྱལ་ཁབ་བདེ་འཇགས་ཆེད་དུ་གསང་ཉུལ་གྱི་ཁྲིམས་ཡིག་ཅེས་པ་ཞིག་གཏན་འབེབས་བྱས་པ་དེ་ནི་གཙོ་བོ་དམར་ཕྱོགས་གཞུང་གི་ཁེ་ཕན་ལ་དམིགས་ཡོད་པ་འབྲེལ་ཡོད་ཁྲིམས་དོན་ཉམས་ཞིབ་པས་འགྲེལ་བརྗོད་གནང་ཁུལ། སྐབས་བཅུ་བཞི་བའི་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་ཟེར་བས་གསང་ཉུལ་གྱི་ཁྲིམས་བསྐྱར་བཅོས་ཟེར་བའི་ལེའུ་དྲུག་ཅན་གྱི་ཁྲིམས་ཡིག་ཅིག་གཏན་འབེབས་བྱས་ཏེ་ཉེ་ལམ་སྤྱི་ཟླ་བདུན་པར་དངོས་སུ་ལག་བསྟར་བྱས་ཡོད། ཁྲིམས་དེའི་ནང་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ཆེད་དུ་གསང་མྱུལ་གྱི་བྱ་སྤྱོད་ལ་དོགས་ཟོན་དང་བཀག་འགོག་ཆད་གཅོད་བཅས་བྱེད་རྒྱུ་ཡིན་པ་བསྒྲགས་འདུག་དེའི་ཐད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཁྲིམས་དོན་ཉམས་ཞིབ་པ་ཕུར་བུ་སྒྲོལ་མ་ལགས་ཀྱིས། བཅའ་ཁྲིམས་དེ་ནི་རྒྱ་ནག་དམར་ཤོག་ཚོགས་པའི་དབང་ཆ་གཅིག་སྡུད་རིང་ལུགས་ཀྱི་ནུས་ཤུགས་སྲ་བརྟན་གཏོང་ཐབས་ཤིག་ཡིན་པ་མ་ཟད་དམར་ཤོག་གི་ཁེ་ཕན་གཙོ་བོར་དམིགས་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང། ད་སྤྱིར་བཏང་ནས་རྒྱ་ནག་གི་ཁྲིམས་གསར་བཅོས་བཏང་སྟེ་ཁོ་རང་ཚོ་རྒྱལ་སྤྱི་ལ་ཁ་ལ་འདོད་ལ་ན་ཁོ་རང་ཚོ་མི་མང་གི་བདེ་འཇགས་ཆེད་དུ་ཡིན་ལ་ལ་འདོད་རེད་ཡིན་ནའི་འདུག་བྱས་ནས་ང་ཚོ་ཏུ་སྟག་ཡག་པོ་ཞིག་བཏང་སྟེ་དམར་ཤོག་གི་ཁེ་ཕན་རང་ཆེད་དུ་རེད་ཞུ་ཡ་ཡིན། རྒྱ་ནག་གཞུང་གིས་གསང་ཉུལ་གྱི་ཁྲིམས་ཟེར་བ་དེའི་ལེའུ་དང་པོ་དོན་ཚན་བཞི་བའི་ནང་གསེས་གསུམ་པའི་ནང་ཕྱི་རྒྱལ་གྱི་ལས་ཁུངས་དང་རྩ་འཛུགས་མི་སྒེར་གྱིས་ངན་འབྲེལ་གྱིས་གསང་ཉུལ་གྱི་བྱ་སྤྱོད་སྤེལ་ཏེ་རྒྱལ་ཁབ་ཀྱི་གསང་བ་ཕྱིར་སྒྲོག་བྱས་པ་དང། མི་གཞན་ལ་ངན་སྐུལ་དང་རོགས་དངུལ་སྤྲད་དེ་གསང་ཉུལ་གྱི་བྱ་སྤྱོད་སྤེལ་བ་ཡིན་ན

དེའང་ཉིས་སྟོང་ཉི་ཤུ་ཐམ་པ་ལོར་འབྲི་རུ་རྫོང་གི་བསྟན་འཛིན་ཐར་པ་ལགས་དང་ཁོང་གི་སྤུན་མཆེད་ལྷ་མོ་ལགས་རྣམ་པ་གཉིས་ཀྱིས་རྒྱ་གར་ལ་དངུལ་བཏང་བའི་ཉེས་མིང་འོག་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཏེ་ལྷ་མོ་ལགས་བཙོན་ཁང་དུ་རྡུང་རྡེག་ཚབས་ཆེན་བཏང་བས་འདས་གྲོངས་སུ་ཕྱིན་ཡོད་པ་དང་ཡང་སྔ་ལོ་མདོ་སྨད་མགོ་ལོག་གསེར་རྟ་ནས་ཡིན་པའི་རྩོམ་པ་པོ་གངས་སྐྱེས་སྒྲུབ་པ་སྐྱབས་ལགས་དང་གངས་བུ་གཡུ་བུམ་བསམ་གྲུབ་སེ་རྣམ་གངས་ཚེ་རིང་སྒྲོལ་མ་བཅས་མི་ལྔ་དང། བྲག་མགོ་ནས་ཡིན་པའི་པད་མ་རིན་ཆེན་བཅས་ཁྱོན་བསྡོམས་པའི་བོད་མི་དྲུག་ལ་རྒྱལ་ཁབ་ཁ་བྲལ་གྱི་ངན་སྐུལ་དང་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་སྐྱོན་བཏང་བའི་ཉེས་མིང་འོག་ལོ་བཞི་ནས་བཅུ་བཞིའི་བར་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཁྲིམས་དོན་ཉམས་ཞིབ་པ་ཕུར་བུ་སྒྲོལ་མ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་དམར་འབྱོར་རང་དབང་དང་འབྲེལ་བའི་ཁྲིམས་ཡིག་དེ་དག་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་ཡོངས་སུ་འགལ་ཡོད། དཔེར་ན་བོད་ནང་བོད་མི་ཞིག་གིས་སྐད་ཡིག་རང་དབང་མེད་པའི་སྐོར་ཕྱི་རྒྱལ་དུ་འགྲེལ་བརྗོད་བྱས་པ་ཡིན་ན། ཁ་བྲལ་བ་སོགས་ཀྱི་ཉེས་མིང་འོག་འཛིན་བཟུང་བྱེད་ཀྱི་ཡོད་པ་མ་ཟད་ཁྲིམས་ཡིག་ཁག་ཅིག་ནི་གོ་ཉིས་ཆོད་ཡིན་པ་འགྲེལ་བརྗོད་གནང་སོང། གཞི་རྩའི་ཆ་ནས་རྒྱ་ནག་གཞུང་གིས་རྩ་ཁྲིམས་ནང་གྲངས་ཉུང་མི་རིགས་ཚོར་སོ་སོའི་རིག་གཞུང་དང་སྐད་ཡིག་སྲུང་སྐྱོབ་བྱེད་རྒྱུའི་ཐོབ་ཐང་ཡོད་པ་བརྗོད་ཡོད་ཀྱང་དོན་དངོས་ཐོག་བོད་མིའི་སྐད་ཡིག་སྲུང་སྐྱོབ་པ་དང་ཁོར་ཡུག་ལས་འགུལ་བ་སོགས་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་དཔེར་ན་བོད་མིའི་སྐད་ཡིག་སྲུང་སྐྱོབ་པ། བཀྲ་ཤིས་དབང་ཕྱུག་ལ་མི་ལོ་ལྔ་གི་བཙོན་འཇུག་ཁྲིམས་ཐག་བཅད་དེ་ད་ལྟ་གློད་གྲོལ་བཏང་ཡོད་པ་དང་ཁོར་ཡུག་སྲུང་སྐྱོབ་ལས་འགུལ་བ་ཨ་ཉ་སེང་གྲགས་ལགས་སུ། ལོ་བདུན་གྱི་བཙོན་འཇུག་ཁྲིམས་ཐག་བཅད་དེ་ད་དུང་མུ་མཐུད་ནས་བཙོན་འཇུག་གི་ཉེས་ཆད་འཁུར་མུས་སུ་ཡོད་པ་རེད། ཟླ་བདུན་པའི་ཚེས་གཅིག་ཉིན་དངོས་སུ་ལག་བསྟར་བྱས་པའི་གསང་ཉུལ་གྱི་ཁྲིམས་དེའི་ནང་གསར་དུ་བཟོ་བཅོས་བརྒྱབ་པའི་གནད་དོན་ཞིག་ནི་རྒྱལ་ཁབ་ཀྱི་ལས་ཁུངས་དང་གསང་དོན་དང་འབྲེལ་བ་ཡོད་པའི་སྡེ་ཚན་སོགས་ལ་དམིགས་ཏེ་དྲ་རྒྱའི་ཐོག་ནས་ཚུར་རྒོལ་བྱེད་པ་སོགས་ཀྱི་བྱ་སྤྱོད་རྣམས་ནི་གསང་ཉུལ་གྱི་བྱ་བྱེད་ཡིན་པ་ངོས་འཛིན་བྱས་ཡོད།

ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ། དགའ་བདེ་རྫོང་གོང་མ་ཡུལ་ཚོའི་ནང་རྟེན་གཞི་བྱས་པ། ཡུལ་དེའི་བ་ཡན་དགོན་པའི་དགེ་འདུན་པ་ཚོར་མེས་རྒྱལ་གཅིག་གྱུར་དང་ཁ་བྲལ་གྱི་བྱ་སྤྱོད་སྤེལ་མི་ཆོག་པའི་ལས་འགུལ་དང་འབྲེལ་དགོན་པ་དེའི་དགེ་འདུན་པ་ཚང་མར་དགོན་པ་དེའི་དགེ་འདུན་པ་ཚང་མར་ཁ་བྲལ་གྱི་བྱ་སྤྱོད་རིགས་མི་སྤེལ་རྒྱུའི་ས་ཡིག་བརྒྱབ་བཅུག་ཡོད།

དགོན་པའི་དགེ་འདུན་པ་ཚོར་ས་ཡིག་རྒྱབ་བཅུག་བཞིན་པ་མཐོང་རྒྱུ་འདུག་ལ། གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། སྤྱིར་ན་དགོན་པ་ཁག་ཏུ་དྲིལ་བསྒྲགས་ཀྱི་བྱེད་སྒོ་ཁག་རྒྱུན་ལྡན་ལྟ་བུ་ཡིན་ན་ཡང་དེང་སྐབས་འདོད་མོས་ཡོད་མེད་ལ་མ་ལྟོས་པར་ངེས་པར་ས་ཡིག་རྒྱབ་བཅུག་པ་སོགས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་འདི་ལོའི་ཕྱི་ཟླ་དྲུག་པའི་ནང་ནག་ཆུ་གྲོང་ཁྱེར་ཤན་རྩ་རྫོང་གི་དགོན་པ་ཁག་ཏུ་དགེ་འདུན་པ་ཚོར་གོང་ས་མཆོག་ལ་ངོ་རྒོལ་གྱི་ལས་འགུལ་ནང་ཞུགས་དགོས་པའི་ས་ཡིག་རྒྱབ་བཅུག་པ་སོགས་བྱས་ཡོད་པ་རེད་ལ། བོད་གནས་ལྟ་ཞིབ་ཁང་གི་བོད་གནས་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་བོད་ནང་གི་དགོན་སྡེ་ཁག་ཏུ་གོང་ས་མཆོག་ལ་ངོ་རྒོལ་དགོས་པའི་ལས་འགུལ་ཞིག་ཆེར་སྤེལ་བཞིན་པ་དེས་གོང་ས་མཆོག་དང་བོད་ཀྱི་ཆོས་དང་རིག་གཞུང་མི་རབས་གསར་བ་ཚོའི་སེམས་ནང་དུ་རྩ་ནས་མེད་པར་གཏོང་ཐབས་ཤིག་ཡིན་པ་འགྲེལ་བརྗོད་གནང་གི་འདུག། མི་རབས་གསར་བ་འདིའི་སེམས་ཀྱི་ནང་ལོགས་ནས་ཏཱ་ལའི་བླ་མ་ལ་དེ་མེད་པ་བཟོ་ཡ་དེ་བཞིན་ད་ག་ནང་བཞིན་སྲོལ་རྒྱུན་གྱི་རིག་གནས་ཀྱི་ལྟ་སྐོར་བག་ཆགས་དུ་བྱུང་བ་རྩ་བ་ནས་མེད་པ་བཟོ་ཡ་གི་ཆེད་དུ།
རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོ་དང། གོང་ས་མཆོག་གི་འབྲེལ་ལམ་གཅོད་ཆེད་ཐབས་ཤེས་འདྲ་མིན་བྱེད་བཞིན་ཡོད་པ་རེད་ལ་རྒྱ་ནག་གཞུང་གིས་འདི་ལོའི་ཕྱི་ཟླ་དྲུག་པའི་ཚེས་མགོར་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སློབ་ཆེན་མཐར་ཕྱིན་སློབ་མའི་ལས་ཞུགས་བརྡ་ཁྱབ་དང་གོ་འཇོ་རྫོང་ཨུ་སྨན་ཁང་གཉིས་ཀྱི་ལས་ཞུགས་བརྡ་ཐོ་བཏང་བའི་ནང་གོང་ས་མཆོག་ལ་སྐྱོན་བརྗོད་དང་མེས་རྒྱལ་གཅིག་གྱུར་ལ་སྲུང་སྐྱོང་དགོས་པའི་ཆ་རྐྱེན་བཏོན་པ་སོགས་བྱས་ཡོད་པ་རེད།

མཁས་བཙུན་བཟང་གསུམ་ལྡན་པའི་སེར་བྱེས་ཏྲེ་ཧོར་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་དགོངས་པ་རྫོགས་ཏེ་ཉིན་བཞི་རིང་ཐུགས་དམ་ལ་བཞུགས་ནས་ཐུགས་དམ་གྲོལ་བའི་རྗེས་སུ་སྐུ་གདུང་ཞུགས་འབུལ་གནང་རྒྱུ་རེད། ཟླ་བ་འདིའི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་ཞོགས་པ་ཆུ་ཚོད་བརྒྱད་ཙམ་ལ་སེར་བྱེས་མཁས་སྙན་གྲྭ་ཚང་གི་ཏྲེ་ཧོར་ཁང་ཚན་གྱི་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་སུ་སྙིང་གི་སྙུང་གཞི་ཕྲ་བོ་ཙམ་ལས་སྙུང་གཞི་ལྗིད་མོ་དེ་འདྲ་གང་ཡང་མེད་པར

རྒྱ་ནག་གཞུང་གི་དཔོན་རིགས་ཚོས་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་ཚོའི་ཆོས་དད་རང་དབང་རྩིས་མེད་རྡོག་རོལ་ཚབས་ཆེན་བཏང་ནས་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་དམ་དྲག་བྱེད་བཞིན་པའི་གནས་ཚུལ་སྤེལ་ཡོད་ཁི། དེའང Tibet Right Collective ཞེས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི་བོད་ཀྱི་ཐོབ་ཐང་ཞིབ་འཇུག་ཚོགས་པས་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་སྤེལ་བའི་གནས་ཚུལ་ལྟར་ན་རྒྱ་ནག་གཞུང་གིས

བོད་མིའི་ཆོས་དད་རང་དབང་རྩིས་མེད་རྡོག་རོལ་གཏོང་བཞིན་པ་དང་ད་ལྟ་ལྷ་སའི་ཇོ་ཁང་ལའང་གནས་མཇལ་འགྲོ་མཁན་བོད་མི་དང་ཡུལ་སྐོར་སྤྲོ་འཆམ་པ་བསྐྱོད་རྒྱུའི་དུས་ཚོད་ཁག་བགོས་བྱས་ནས་ཕལ་མོ་ཆེའི་རྒྱ་མི་ཡུལ་སྐོར་སྤྲོ་འཆམ་པ་ཚོ་ཇོ་ཁང་ནང་བསྐྱོད་རྒྱུའི་དུས་ཚོད་རིང་དུ་བཏང་བ་དང་བོད་མི་གནས་མཇལ་བ་ཚོའི་དུས་ཚོད་ཐུང་རུ་བཏང་ཡོད་པ་དེས་བོད་མིའི་སྤྱི་ཚོགས་ལ་ཤུགས་རྐྱེན་ཐེབས་བཞིན་པ་དང་བོད་ཀྱི་རྩ་ཆེའི་གནས་དེ་དག་ལའང་གནོད་སྐྱོན་ཆེན་པོ་བཟོ་བཞིན་ཡོད་པ་རེད། ཐའེ་ཝན་གྱི་གནམ་ཐང་ཆེ་ཤོས་ཐའོ་ཡོན་རྒྱལ་སྤྱིའི་གནམ་ཐང་དུ་ད་རེས་དམག་སྦྱོང་ཐོག་མ་དེ་བྱས་ཡོད་པ་དང་དུས་ཡུན་ཐུང་ངུའི་རིང་ཚོང་ལས་འགྲིམ་འགྲུལ་བཅད་ནས་དམག་མི་ཚོས་རྒྱ་ནག་གི་འཇབ་རྒོལ་ཐེབས་ཁུལ་བྱས་ནས་གནམ་ཐང་དེའི་སྒྲིག་ཆས་སྲུང་སྐྱོབ་བྱེད་པའི་སྦྱོང་བ་ཞིག་བྱས་ཡོད་པ་རེད། གོང་ཞུས་སྦྱོང་བ་དེ་ནི་ཐའེ་ཝན་གྱི་ལོ་རེར་ཐེངས་རེར་སྤེལ་སྲོལ་ཡོད་པའི་ཧན་ཀོང་དམག་སྦྱོང་གི་ཆ་ཤས་ཤིག་ཡིན་ཞིང་ད་ལོའི་དམག་སྦྱོང་གི་ཁོངས་སུ་རྒྱ་ནག་པེ་ཅིན་གཞུང་གིས་ཐའེ་ཝན་ལ་དམག་དོན་དང་ཆབ་སྲིད་གཉིས་ཆ་ནས་གནོན་ཤུགས་ཇེ་ཆེར་བཏང་བའི་གནས་སྟངས་འོག་ཐའེ་ཝན་གྱི་དམངས་ཁྲོད་གནམ་ཐང་ཆེ་ཁག་སྲུང་སྐྱོབ་བྱེད་རྒྱུའི་སྦྱོང་བའང་ཐེབས་ཡོད་པ་རེད། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་ཧན་ཀོང་དམག་སྦྱོང་འགོ་ཚུགས་པ་ནས་བཟུང་ཐའེ་ཝན་གྱི་རྒྱལ་སའི་ཉེ་འདབས་སུ་ཡོད་པའི་གནམ་ཐང་ཆེ་ཤོས་དེར་དམག་སྦྱོང་བྱས་པ་ཐོག་མ་དེ་ཡིན་པ AFP གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་གི། གནད་དོན་དབྱེ་ཞིབ་པས་ཐའེ་ཝན་གྱིས་ཨུ་རུ་སུས་ཡུ་ཀེ་རེན་ལ་དྲག་པོའི་བཙན་འཛུལ་བྱས་པའི་དམག་འཁྲུག་ལས་ཉམས་མྱོང་གསོག་བཞིན་ཡོད། ལོ་སྔོན་མར་ཡུ་ཀེ་རེན་གྱི་དམག་དཔུང་གིས་ཨུ་རུ་སུའི་མཁའ་དམག་གིས་ཡུ་ཁེ་རེན་གྱི་རྒྱལ་སའི་ཉེ་འཁྲིས་སུ་ཡོད་པའི་གནམ་ཐང་བཙན་འཛུལ་བྱེད་ཆེད་ལ་འགོག་ཐུབ་ཡོད་པ་རེད། ཐེ་ཝན་རྒྱལ་སྲུང་བདེ་འཇགས་ཞིབ་འཇུག་ཁང་གི་དམག་དོན་ཆེད་མཁས་པ་སུའུ་ཙི་ཡོན་གྱིས་ཐེ་ཝན་གྱི་ཐོ་ཡོན་གནམ་ཐང་དེ་རྒྱ་ནག་གི་མཚོ་དམག་སྐམ་སར་འབུད་ས་བྱེད་སྲིད་པའི་མཚོ་འགྲམ་དམར་པོའི་ཉེ་འཁྲིས་སུ་ཡོད་པས་གནམ་ཐང་དེ་སྲུང་སྐྱོབ་བྱེད་རྒྱུ་ནི་གལ་ཆེན་པོ་ཆགས་ཡོད་ཅེས་འགྲེལ་བརྗོད་གནང་ཡོད་གི་མཁའ་ལམ་བཅད་པའི་སྐར་མ་སུམ་ཅུའི་རིང་གནམ་ཐང་གི་མེ་གསོད་རུ་ཁག་དང་ཉེན་རྟོག་པ་སོགས་སྦྱོང་བའི་ནང་ཞུགས་ཡོད་པ་དང་ད་རེས་ཀྱི་ལས་འགུལ་དེའི་དམིགས་ཡུལ་ནི་དམངས་དོན་དང་དམག་དོན་གཉིས་མཉམ་སྒྲུབ་བྱས་ཏེ་གལ་ཆེ་བའི་རྨང་གཞིའི་སྒྲིག་ཆས་དག་སྲུང་སྐྱོབ་བྱེད་ཆེད་ཡིན་པ་ཐའེ་ཝན་གཞུང་གིས་འགྲེལ་བརྗོད་གནང་ཡོད་གི། རྒྱ་ནག་པེ་ཅིན་གཞུང་གིས་ཐའེ་ཝན་ནི་རྒྱ་ནག་གི་ཞིང་ཆེན་ཞིག་ཏུ་ངོས་འཛིན་བྱས་ཡོད་པ་དང་ཉེ་བའི་ལོ་ཤས་ནས་རྒྱ་ནག་པེ་ཅིན་གཞུང་གིས་ཐའེ་ཝན་ལ་དམག་དོན་འཇིགས་སྐུལ་གྱི་གཞི་རྒྱ་ཇེ་ཆེར་བཏང་ནས་ཧ་ལམ་ཉི་མ་རེ་རེར་རྒྱ་ནག་གི་གནམ་གྲུས་ཐའེ་ཝན་གྱི་མཁའ་ཁོངས་ལ་བཙན་འཛུལ་བྱེད་བཞིན་ཡོད་པ་རེད།

དེ་འདྲའི་ང་ལ་ཅི་གོ་ནས་སོང་ན་གཟོན་ད་རྒྱ་ནག་གི་གཏེར་ཁ་སྔོག་འདོན་གི་ལས་བཟོ་བ་དེ་ཚོའི་ཆེད་དུ་ཨ་ནི་གཞིས་ཆགས་བཟོ་གི་ཡོད་ཡ། ད་དེ་གིས་ཅིག་ས་གནས་མི་མང་དང་བོད་གི་རིག་གཞུང་ཁོར་ཡུག་ལ་སོགས་པ་ད་ཤུགས་རྐྱེན་ག་རེ་ཐེབས་ཀི་རེད་ཟེར་ཡ་དེ་རེད། ད་དེ་དཔེ་དེ་གསལ་བོ་རེད། རྒྱ་ནག་དམར་ཤོག་གིས་བོད་ལ་བཙན་འཛུལ་བྱེད་ཡ་ནས་བཟུང་སྟེ་ཨ་ནི་ཆུ་མཛོད་བརྒྱབ་ནའང་འདྲ་གཏེར་ཁ་བསྔོགས་ནའང་འདྲ། ཨ་ནི་དེ་འདྲའི་ཅིག་དེའི་སྒང་ལ་ཨ་ནི་ཁོ་ཚོ་ལས་བཟོ་བ་དེ་ཚོ་ད་བརྒྱ་ཆ་དགུ་བཅུ་གོ་དགུ་དང། ཚེག་དགུ། རྒྱ་ནག་ཡར་ཁྲིད་ཡོང་གི་ཡོད་རེད། དེའི་སྒང་ལ་ཁོ་རང་ཚོ་འདུག་ས་ཨ་ནི་དེ་ཁང་པ་རྒྱག་ཡ་དང་ཨ་ནི་ཁོ་ཚོ་གཞིས་ཆགས། དེ་ནས་ཆུ་མཛོད་བརྒྱབ་ཚར་ཡ་དང་གཏེར་ཁ་བསྔོགས་ནས་ལས་དོན་དེ་ཚོ་བསྒྲུབ་པའི་ཚར་ལ། ཚར་བའི་རྗེས་སུ་ཨ་ནི་ས་ཆ་དེ་ལ་ཕལ་ཆེར། རྒྱ་གི་གྲོང་ཁྱེར་ཅིག་ཆགས་ཡོད་ཡ། ད་དེ་དཔེ་དེ་ས་ཆ་མང་པོ་ཞིག་ལ་དེ་བྱུང་བསྡད་ཡོད་རེད། ད་རྒྱ་གི། གཞིས་ཆགས་དེ་འདྲ་ཆགས་དུས་སྒང་ལ་ད་བོད་ཀྱི་རིག་གཞུང། བོད་ཀྱི་སྐད་དང་ཡི་གེ་དང་བོད་ཀྱི་ཁོར་ཡུག་ལ་གཏོར་བརླག་ཆེན་པོ་འགྲོ་གི་ཡོད་དེ་ད་གསལ་པོ་རེད། ཕྱོགས་གཅིག་ནས་ཨཱ་ནི་རྒྱ་མི་ཟེར་བ་དེ་ལ་ཨཱ་ནི་ཆོས་དད་དང། ཨཱ་ནི་དེ་འདྲ་མེད་དུས་སྒང་ལ་ཨཱ་ནི་ཁོ་ད་ཅིག་བོད་ཀྱི་ས་ཆུ་རི་གསུམ་ལ་སོགས་པ་ཨཱ་ནི་ག་རེ་ཟེར་གི་རེད། ཅིག་ཆོས་སྐད་ཟེར་ན་འདྲ་ཨཱ་ནི་དེ་ལ་འཛེམ་ཟོན་ཅི་ཡང་མེད་པའི་སྒོ་ནས་ཨཱ་ནི་ནས་ལོངས་སུ་སྤྱོད་པ། དེ་འདྲ་གི་གནས་སྟངས་མང་པོ་ཅིག་ཆགས་པ་རེད། རྒྱ་མི་བོད་ལ་སླེབས་པའི་རྗེས་ལ་རྒྱ་ནག་གཞུང་གིས་འབོད་ཚིག་འདྲ་མིན་གྱི་འོག་བོད་ཀྱི་ས་ཁུལ་གང་སར་ས་རྐོ་རྡོ་སློག་བྱས་པ་དང། དེ་བཞིན་གང་བྱུང་ཤིང་ནགས་གཅོད་འབྲེག་བྱས་པའི་ཉེར་ལེན་གྱིས་ཁོར་ཡུག་འབག་བཙོག་བཟོས་ཡོད་པ་བཞིན། ལོ་བཅུ་ཕྲག་དུ་མ་གི་རིང་མཚོ་སྔོན་པོ་གི་མུ་རི་ཕྱོགས་སུ་རྡོ་སོལ་སྔོག་འདོན་བྱས་པའི་ཉེར་ལེན་གྱིས་ཁུལ་དེའི་ཁོར་ཡུག་ཉམས་གསོ་བྱ་དཀའ་བའི་གནས་སྟངས་ཆགས་ཡོད་པ་དཔེ་མཚོན་ལྟ་བུ་ཡིན། དེ་བས། གཏེར་ཁ་རྐོ་མཁན་དག་གནས་དེར་མུ་མཐུད་བསྡད་པ་ཡིན་ན། ཁོར་ཡུག་ཉམས་ཆག་འགྲོ་བ་དང་ཐ་ན་རི་དྭགས་སེམས་ཅན་གྱི་འཚོ་གནས་ལ་ཡང་དཀའ་ངལ་འཕྲད་རྒྱུ་ཡིན་མིན་ཁོང་ལ་མུ་མཐུད་བཀའ་འདྲི་ཞུས་པར། ཁོར་ཡུག་གཏོར་བརླག་འགྲོ་ཡག་ད་དཔེ་དེ་ཡིན་པ་རེད་ཐ་ན་ད་སེམས་ཅན་རི་དྭགས་སེམས་ཅན་ཚང་མ་ལ་ད་དཀའ་ངལ་མང་པོ་ཅིག་འཕྲད་བསྡད་རེད་དེ། ད་བར་དུ་བྱུང་ཡོད་རེད། དེ་ཡིན་དུས་སྒང་ལ་ད། གཅིག་ས་གནས་མི་མང་ལ་ད་ནང་བཞིན་རྒྱ་གི་ལུགས་སྲོལ་རྒྱ་སྐད་རྒྱ་གི་སློབ་གྲྭ། ཨ་ནི་རྒྱ་གི་ཚོང་ཁང་དེ་འདྲ་མང་པོ་ཡོང་དུས་སྒང་ལ་གཞིས་ཆགས་ཡོང་དུས་སྒང་ལ་གོ་དེ་ཚོ་ཡོད་ཡོད་ཡོད་པ་རེད་དེ་ཡིན་དུས་སྒང་ལ། དེའི་གིས་དཔེ་དེ་ད། ས་གནས་དེའི་གིས།

ད་ཅིག་ས་གནས་ས་ཐོག་ལ་ཏན་ཏན་ཕོག་ཐུག་ཆེན་པོ་ཅིག་འགྲོ་གི་ཡོད་ཟེར་དགོས་རེད་ཞུ་ཡ་ཡིན། མཐོ་སྒང་བོད་ནི་དབྱིན་སྐད་དུ། Chromium ཟེར་ཞིང། དངུལ་མདོག་དང་འདྲ་ཞིང་ལྕགས་རིགས་ལ་བྱུགས་ན་བཙའ་མི་ཆགས་པ་ཞིག་སྟེ། ཏི་ཚའམ། ཡུལ་སྐད་དུ། ཞ་དཀར་ཞེས་འབོད་པའི་ལྕགས་རིགས་ཁྱད་པར་བ་འདིའི་ཐོན་ཁུངས་ཧ་ཅང་གི་ཕྱུག་ཅིང་ལྷག་པར་དུ། བོད་ལྗོངས་ལྷོ་ཁ་གི་ཕྱོགས་སུ། གཏེར་ཁ་དེ་ཁྱོན་ཆེན་པོ་ཡོད་པའི་སྟབས་ཀྱིས་ལྷོ་ཁ་གྲོང་ཁྱེར་གྱི་ཁོངས་གཏོགས་ཆུ་གསུམ་རྫོང་གི། ནོར་བུ་ས་གཏེར་འདོན་ས་ཁུལ་ནི་ཀྲུང་གོ་ཝུ་པོ་བོད་ལྗོངས་གཏེར་འདོན་ཀུང་སི་གི་ལྷོ་ཁ་ཡན་ལག་ཀུང་སི་གཞིས་ཆགས་ས་གི་གནས་ཡིན་པ། རྒྱ་ནག་གཞུང་འབྲེལ་ཉིན་རེའི་གསར་ཤོག་གིས་བརྗོད་འདུག་པ་མ་ཟད་ལྷོ་ཁ་ཆུ་གསུམ་རྫོང་གི་ས་ཁུལ་འདི་བཞིན་རྒྱ་ནག་གི་ཆེས་ཆེ་བའི་ཏི་ཚ་གི་ཐོན་སྐྱེད་བྱེད་ས་དེ་ཡང་ཡིན་པ

ཨ་མདོ། བསང་ཆུ་རྫོང། ཨ་མཆོག་གི་བླ་རི་ལ་གཏེར་ཁ་སྔོག་པའི་རྒྱུ་མཚན་གྱིས། ས་གནས་ཀྱི་བོད་མི་ཚོས་ངོ་རྒོལ་ལས་འགུལ་ཐེངས་མང་བྱུང་ཡོད་པ་མ་ཟད། བོད་མི་ཁག་ཅིག་གིས་རང་ལུས་མེར་བསྲེགས་ཀྱི་ལམ་ནས་ངོ་རྒོལ་བྱས་པའི་གནས་ཚུལ་བྱུང་ཡོད་པ་བཞིན། ལོ་འགའ་ཤས་ཀྱི་གོང་ལ། ཁམས་མི་ཉག། ལྷ་སྒང། དཀར་རྒྱལ་ཁ་རུ། གཏེར་ཁ་ལི། སྔོག་འདོན་བྱས་པའི་དུག་ཆུ་བཞུར་ཆུ་གི་ནང་ལ་བཏང་བའི་ཉེར་ལེན་གྱིས། ཉ་མང་པོ་སྡེབ་ཤི་ཐེབས་པ་དང་ས་གནས་ཀྱི་མི་དམངས་ལ་དཀའ་ངལ་འཕྲད་པས། མི་དམངས་འདུ་འཛོམས་ཀྱིས་ཕ་ཡུལ་ལ་གཏོར་བརླག་བཏང་མི་ཆོག། ཁོར་ཡུག་སྲུང་སྐྱོབ་བྱེད་དགོས་ཅེས་འབོད་ཚིག་བསྒྲགས་ཏེ། རྒྱ་ནག་གཞུང་ལ་ངོ་རྒོལ་བྱས་པའི་གནས་ཚུལ་བྱུང་ཡོད་ལ། གཞན་ལ་ལོ་ཤས་ཀྱི་གོང་སྟོད་མངའ་རིས་སྒེར་རྩེ་རྫོང་གཞུང་བ་ཡུམ་མཚོ་གིས་གསར་སློང་བྱས་པའི་ས་ཆར། ལོ་ཉི་ཤུ་ཙམ་གྱི་རིང་ལ་ས་གནས་ཀྱི་བོད་མི་ཚོ་གིས་གཏེར་འདོན་གྱི་ལས་གཞི་བཀག་འགོག་བྱས་པའི་གནས་ཚུལ་ཤོད་རྒྱུ་ཡོད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་མི་རིགས་རང་སྐྱོང་ས་ཁུལ་གྱི་བཅའ་ཁྲིམས་ཀྱི་ནང། མི་རིགས་རང་སྐྱོང་ས་ཁུལ་གྱི་རང་སྐྱོང་ལས་ཁུངས་ཀྱིས་རྒྱལ་ཁབ་ཀྱི་སྤྱི་ཁོག་སྙོམས་སྒྲིག་བྱས་པའི་འོག་མི་རིགས་ས་ཁུལ་གྱི་ཁྱད་ཆོས་དང་དགོས་མཁོ་བཅས་ལ་བསྟུན་ནས་དཔལ་འབྱོར་འཛུགས་སྐྲུན་གྱི་བྱེད་ཕྱོགས་སྲིད་ཇུས་དང་འཆར་གཞི་བཟོ་དགོས་ཞེས་དང། ཡང་གཏེར་ཁ་སྔོག་འདོན་སྐོར་གྱི་རྩ་ཁྲིམས་དོན་ཚན་བཅུ་པའི་ནང་རང་སྐྱོང་ས་ཁུལ་དུ་གཏེར་ཁ་སྔོག་འདོན་གྱི་ལས་གཞི་སྤེལ་བའི་སྐབས་སུ་སྲིད་གཞུང་གིས་ས་གནས་མི་མང་གི་ཁེ་ཕན་ལ་བསམ་ཞིབ་དང་ས་གནས་ཀྱི་གནས་སྟངས་དང་མཐུན་པའི་ཐོག་ནས་བྱེད་དགོས་ཞེས་དང་ཉིས་སྟོང་གསུམ་གྱི་ལོར་རྒྱ་ནག་གཞུང་གིས་གཏེར་ཁ་སྔོག་འདོན་མ་བྱས་པའི་སྔོན་དུ་ལས་གཞི་དེའི་དགེ་སྐྱོན་ཅི་ཡོད་ཀྱི་སྐོར་ཞིབ་འཇུག་མཐིལ་ཕྱིན་པ་བྱེད་དགོས་ཅེས་རྩ་ཁྲིམས་ཀྱི་དོན་ཚན་ལྔ་པའི་ནང་འཁོད་ཡོད། དེ་བཞིན་ཆུ་འབག་བཙོག་དམ་འཛིན་དང་འགོག་ཐབས་ཀྱི་རྩ་ཁྲིམས་དོན་ཚན་བརྒྱད་ཅུ་གྱ་ལྔ་པའི་ནང་འཁོད་དོན། སུ་ཞིག་གིས་ཆུ་འབག་བཙོག་བཟོས་ནས་ས་གནས་ཀྱི་མི་དམངས་ལ་དཀའ་ངལ་འཕྲད་ན་དེའི་བྱེད་པ་པོ་གིས་ཆུ་སླར་གཙང་བཟོ་བྱ་རྒྱུ་དང་གུན་གསབ་སོགས་བྱེད་དགོས་ཞེས་པའི་གོང་གི་མི་རིགས་རང་སྐྱོང་ས་ཁུལ་གྱི་བཅའ་ཁྲིམས་ཀྱི་དགོངས་དོན་ཁག་ལ་གཞིགས་ན་ཁོར་ཡུག་སྲུང་སྐྱོབ་ཀྱི་ཁྲིམས་དང་འགལ་ཡོད་པ་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་ཚོས་དགོངས་ཚུལ་གསུང་གི་ཡོད།